དེའི་དུས་ཚོད་དེ་ཁྱེད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གའི་སྨོན་ལམ་དང་བའི་བལ་ནང་གི། འགྲོ་སྟངས་དང། ཡ། ཡང། གཡུང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཐོག། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ལྡིའུ། ནང་ནས། མི་མང། ལྷན་རྒྱས།

རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡི་གེ་བཀལ་ཚད་གི་རྒྱ་དེ

མི་མང་ཚང་མའི་ཡི་བར་དུ་སླེབ་མཁན་ཡོད་པ་རེད་གསན་ཞུ་རོགས་གནང་རྗེས། དེ་རིང་གི་འདི་ལས་ལ་ཁྱེད་ཚོ་མི་མང་ཕེབས་གནང་སའི་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཇི་ད་དེ་རིང་གི་འདི་གའི་རེ་དྲོ་ནང་ནས་མི་མང་ལྷན་རྒྱས་རྣམ་པ་ཚོ་ལ་ཡང་ང་ཡབ་དཀོན་མཆོག་གི་ནང་པའི་གི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གྱི་ཡོད་དོ་ཇི་ཁྱེད་ཚོ་མི་མང་ཚང་མ་དེ་རིང་འདི་ཡང་རེ་དྲོ་ཁ་ཕྱེ་ནས་གསན་ཞུ་རོགས་གནང་ཇི་ངས་གི་འདིའི་ཐོག་ལ། ཡིད་ཆེས་ལེན་དུ་ཡོད་པ་རེད་ཇི་མི་མང་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་མང་ཚང་མ་འདི་དཀོན་མཆོག་གི་ཞལ་ལས་གསུངས་པ་གི་གསུང་རབ་དེ་ང་དེ་རིང་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གི་ཡོད་དོ་ཇི། ད་དེ་རིང་གི་འདིའི་ལས་རིམ་འདི་ཡང་ཅི་མི་བྱེད་གཙང་མ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། ད་ཁོང་ཚོའི་གི་གསུང་ནང་དུ་ཡོད་པ་རེད་འོ་རང་ཚང་མ་དེ་རང་གི་ཚེ་འདི་དང་ཚེ་ཧ་ལོགས་གཉིས་ཀྱི་ཐོག་ལ་ཆོས་ཁྲིམས་འདི་བྱས་ན་དཔེ་མི་སྲིད་ཡག་པོ་ཡོད་པ་རེད། ཁྱེད་ཚོ་མི་མང་ཚང་མས་གི་གསུང། ཧ་གོ་དགོས་ཀི་ཡིན་ནོ་རེད་ཇི་མི་མང་ལྷན་རྒྱས་རྣམ་པ་ཚོ། ད་ཁོང་ཚོའི་གི་གསུང་གི་གི་གསུང་རབ་དེ་ཕུལ་ལོང་གི་གདོང་ནས་ང་ཁྱེད་ཚོ་མི་མང་ཚང་མ་གི་བར་ལ་ཡང་ཡབ་ཡེ་ཤུ་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཇི་ཡབ་ཡེ་ཤུ་ལ་ཕྱག་འཚལ་ལོ། ཡབ་ཡེ་ཤུའི་གི་འགྲོ་སྟངས་དང་ཁོང་ཚོའི་གི་འདུག་སྟངས་གི་ཐོག་གི་འདི་ང་མི་མང། ཐམས་ཅད་རྣམ་པ་ཚོ་ལ་ཕུལ་མཁན་གྱི་སྐབས་ཀྱི་ཐོག་ནས་ཡང། ང་ཁྱོད་ཀྱིས་ང་ལ་རོགས་རམ་གནང་རོགས་གནང་ཞེས། འདི་ས་ཆ་ལ་འདི་འཛམ་བུ་གླིང་ལ་བཞུགས་མཁན་གྱི་མི་མང་ཚང་མས་ཀྱི་ཁྱོད་ཀྱི་གསུང་རབ་དང་ཁྱོད་ཀྱི་ཆོས་ཀྱི་ཚུལ་ཁྲིམས་འདི་ཧ་གོ་དགོས་ཀྱི་ཡིན་སྨྲས་ཏེ Bible ནང་ལ་ཞུས་ཏེ་ཡོད་པ། འདི་ཙམ་ནས་ཁྱོད་ཚོ་ཐེངས་གཉིས་པའི་གྱི་བར་ལ་འདི་འཛམ་བུ་གླིང་ལ་འོང་མཁན་གྱི་སྐབས་ཀྱི་ཐོག་ལ་ཉིད་མི་མང་ཚང་མ་དེ་གྲ་སྒྲིག་བྱེད་མཁན་ཐོག་ལས་ང་དེ་རིང་གི་འདིའི radio ནང་ནས་མི་མང་ལྷན་རྒྱས་རྣམ་པ་ཚོ་ལ་ཞུ་གི་ཡིན་ནོ་ཞེས་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་གི་འདིའི་ལས་རིམ་འདི་གང་ཡོད་ཟེར་ན་ཡབ། དཀོན་མཆོག་གིས་ཨབ་ར་ཧམ་ལ་དམ་བཅའ་བཞག་པ་ཡོད་འོ་མི་མང་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་ཡ་ཧུ་དཱ་ཧ་ཡིས་ཨབ་ར་ཧམ་ལ་གསུངས་པ། ད་ཁྱོད་རང་གི་ཕ་ཡུལ་དང། གཉེན་འབྲེལ་དང། ཕ་ཡི་ཁང་པ་ནས་ཐོན་གྱི་ཐོན་ཅིག་ངས་ཁྱོད་ལ་བསྟན་པ་བསྟན་པར་བྱས་པའི་གི་ཡུལ་དུ་སོང་ཞིང་ངས་ངས་ཁྱོད་ལ་བུ་རྒྱུད་མང་པོ་བཏང་སྟེ་ཁྱོད་ཀྱིས་བརླབས་ནས་ཁྱོད་སྙན་གྲགས་དང་ལྡན་པར་བྱ་སྟེ་ཁྱོད་ནི་བྱིན་རླབས་སུ། གྱུར་ཅིག། གང་གིས་ཁྱོད་ལ་བྱིན་རླབས་གནང་བ་ལ་ངས་ཀྱང་བྱིན་རླབས་གཏང་གི་ཡིན་གང་ཡིན་ཟེར་ན་ཁྱོད་ལ་སྨོན་ལམ་བཏབ་པས་བཏབ་པ་ལ་ངས་ཀྱང་སྨོན་ལམ་འདེབས་པར་བྱའོ། ཡང་ཁྱོད་ལ་ས་གཞི་ཡི་མི་རབས་ཐམས་ཅད་བྱིན་གྱིས་རློབ་པར་འགྱུར་རོ། འོ་འགྱུར་ཞེས་བཀའ་སྩལ་ཏོ།

བསགས་པའི་གི་ནོར་ཐམས་ཅད་དང། ཨ་རན་ཡུལ་ལ་ཐོབ་པའི་གི་མི་རྣམས་ཁྲིད་དེ། ཀ་ན་ཨན་ཡུལ་དུ་འགྲོ་བའི་གི་ཕྱིར་སོང་ནས། ཀ་ན་ཨན་ཡུལ་ཡུལ་དུ་སླེབས། དེ་ནས་ཡུལ་དེ་བརྒྱུད་ནས་ཨབ་ར་ཧམ་ས་ཆ་སེ་ཀིམ་དུ་མོ་རེ་ཟེར་བའི་གི་བེ་ཤིང་གི་བར་དུ། སླེབས། དེ་ཡི་སྐབས་ཀ་ན་ཨན་པ་རྣམས་ཀྱང་ཡུལ་ནས་གནས། དེ་ནས་ཡ་ཧོ་ཝཱ་ཀན་རེན་གྱིས་མཐོང་པར་གྱུར་ཏེ་དེ་ལ་འདི་ཁྱེད་ཀྱི་བུ་རྒྱུད་ལ། ཡུལ་འདི་གཏོང་བར་བྱའོ་གསུངས། མི་མང་ལྷན་རྒྱས་རྣམ་པ་ཚོ་འདི་རུ་རང་གིས་མཐོང་པར་གྱུར་པའི་ཡ་ཧོ་ཝཱ་ལ་མཆོད་ཁྲི་ཞིག། བཟོས་པར་བྱས་སོ། དེ་ནས་བེ་ཨེལ་གྱི་ཤར་ཕྱོགས་སུ་ཡོང་བའི་གི་གནས་ཤིག་ཏུ་གུར་ཕུབ་པ་དང་དེ་རུ་ཁྱོད་ཡ་ཧོ་དྷ་ལ་ཆོས་ཤིང་ཡིས་བཟོས་པར་བྱས་སོ། དེ་ནས་བེ་ཨེལ་གྱི་ཤར་ཕྱོགས་སུ་ཡོང་བི་གའི་གནས་བཞིན་དུ་གུར་ཕུབ་པ་དང།

མི་སེར་ཡུལ་ལ་ཕྱིན། གང་ལ་ཟེར་ན་ཡུལ་ན་མུ་གེ་ཤིན་ཏུ་མང་པོ་ཤོར་བའི་ཕྱིར། དེ་ནས་མི་སེར་ཡུལ་དུ་འཇུག་ཏུ་ཉེ་བའི་གི་ཚེ་ཆུང་མ་ས་ར་ཡིས་སྨྲས་པ། ད་ཁྱོད་ལྟ་ན་སྡུག་པའི་གི་བུད་མེད་ཅིག་ཡིན་པ། ངས་ཤེས། མི། མི་སེར་པས་གིས་ཁོང་མཐོང་ན་ཁོང་ནི་ང་ཡི་ཆུང་ཆུང་མ་ཡིན་པ་ཤེས་ཏེ། ང་བསད་ནས་ཁྱེད་གསོན་དུ་འཇུག་པར་འགྱུར་དེ་ཡི་ཕྱིར་ཁྱོད་ཀྱིས་ང་ནི་ཁོ་ཡི་སྲིང་མོ་ཡིན་ཞེས་སྨྲོས་ཤིག་དེ་གང་ཡིན། ཞེས་ཟེར་ན་ང།

ཡ་ཧོ་བྷ་ཕར་ཨོ་ཡི་ཁྱིམ་དང་བཅས་པ་ལ་ཨབ་ར་ཧམ་གྱི་ཆུང་མ་ས་ར་ཡི་ཡི་གི་ཕྱིར་བར་ཆད་ཆེན་པོ་གནང་ངོ། ཕར་ཨོས་ཨབ་ར་ཧམ་བོས་ནས་དེ་ལ་ཁོང་གིས་ང་ལ་བྱས་པ་དེ་གང་ཡིན། དེ་རུ་ཁོང་གི་ཆུང་མ་ཡོད་པའི་གི་ལོན་པ་ལོན་ལ་སོང་ཞིག་ཅེས་བཤད་པ་རེད། ཕར་ཨོས། བཏང་བའི་གི་མི་འདི་དག་གིས་ཁོང་དང་ཆུང་མ་དང་ཁོང་ལ་ཡོང་ཡོད་པ་ཚང་མ་སྐྱེལ་བར་བྱས་པ་རེད་བླ་ན་མེད་པའི་དཀོན་མཆོག་གི་དམ་བཅའ་ནི་མི་དང་འདྲ་གི་མ་རེད་ཁོང་གིས་ག་རེ་གསུངས་ན་ཡང་འདི་ནི། དངོས་གནས་ཀྱི་གནང་གི་གནང་གི་རེད་ལས་གནང་སྐྱབས་ཐུབ་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་གི་ངའི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་ནས་དཀོན་མཆོག་གིས་ཨབ་ར་ཧམ་ལ་དམ་བཅའ་བཞག་པ་དེ་ཁོང་ཚོའི་གི་གནང་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ད་ཡབ་ཡེ་ཤུ་གིས་དཀོན་མཆོག་གིས། ཨབ་ར་ཧམ་ལ་འདི་ཞུས་པ་ཡིན་ནོ་ཞེས་ཁྱོས་ལས་རིམ་འདི་དང་པོ་བྱས་ནས་དམ་པོ་བྱས་ཏེ་ལས་ཀ་བྱེད་དགོས་ཀྱི་རེད་འོ་ཁོང་གིས་ཁྲིམས་གནང་པ་རེད་དེའི་ཐོག་ལ་ཡབ་ཡེ་ཤུ་གིས་འདི་གསུངས་པའི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་ནས་ང་དེ་རིང་གི་དེའི་དུས་ཚོད་དེ་ཡང་རྫོགས་སོང་ཞེས་རེ་ཌི་ཡོ་ཉན་མཁན་གྱི་དེའི་དུས་ཚོད་དེ་ནི་ཨ་ཤ་ཀི་བ་ནི་གི་ལས་རིམ་རེད། དཀོན་མཆོག་གི་ཞིང་ཁམས་སེམས་དཔའ་གི་འགྲོ་སྟངས། ཀེ་ལ་ཡི་དུས་ཚོད་འདི་རི་མི་མང་གི་ཉིན་ལ་གནང་ཕྱོགས་ཡིན་པ་རེད། རེ་ཌི་ཡོ་ཉན་མཁན་གི་མི་མང་འདི་དུས་ཚོད་འདི་ནས་གཏམ་དང་ཡབ་ཡེ་ཤུ་གི་གསུངས་པའི་གི་གསུང་རབ་ཚང་མ་མེ་རིའི་དུས་ཚོད་འདི་ནས་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་སའི་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཅེས་སང་ཉིན་ཡང་འདི་ཡི་དུས་ཚོད་ལ་ང་ཚང་མ་ཡང་ཁྱེར་ནས་འོང་གི་ཡིན་ནོ་ཐུགས་རྗེ་ཆེ། ཨ་ས་གི་བ་ནི་རེ་ཌི་ཡོ་ཚོགས་པའི་གི་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་ཅེས། ཨ་མེན། ལས་རིམ་ཨ་ས་གི་བ་ནི་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ

གི་འགྲམ་དུ་བླ་མ་ལ་ཁྱེར་ཡོང་བ། ཡ་ཧོ་པ་ལ་བདེ་བའི་གི་མཆོད་པ་རྣམས་ཕུལ་བ་ཕུལ་བའི་དོན་ཡིན་ཡང་ཡང་བསྐྱར་བླ་མ་གིས་ཁྲག་ནི་འདུན་མའི་གི་གུར་མཆོག་གི་སྒོ་འགྲམ་ན་ཡོད་པའི་གི་ཡ་ཧོ་པ་ཡི་མཆོད་ཁྲི་ལ་བྱུགས་བ། ཚིལ་ནི་ཡ་ཧོ་པ་ཡི་ཕྱིར་དྲི་ཞིམ་དུ་སྦར་བ། དགོས། ཕྱིན་ཆད་དུ། ར་ཐུག་རྣམས་གསོད་པར་མི་བྱ། དེ་ནི་དེ་དག་དང་རྗེས་སུ་བྱུང་བའི་གི་བུ་རྒྱུད་ཀྱི་ཕྱིར་དུ་རྟག་ཏུ་གནས་པའི་གི་ཁྲིམས་ཡིན། ཁྱེད་ཀྱིས་དེ་དག་ལ་འདི་སྐད་ཅེས་ལབ་ཞིང་ཨི་སི་ར་ཨེལ་གྱི་ཁྱིམ་མི་གྱི་མི་དང་དེ་ཚོ་ཡི་དྲུང་དུ་གནས་པའི་གི་ཕྱི་མི་གང་གིས་ཀྱང་སྦྱིན་སྲེག་གམ་དམར་མཆོད་ཅིག་འབུལ་བའི་སྐབས་སུ་གལ་ཏེ། ཡ་ཧོ་པ་ལ་ཕུལ་བའི་གི་ཕྱིར་འདུན་མ་ཡི་གུར་མཆོག་གི་སྒོ་ཡི་འགྲམ་དུ་ཁྱེར་མི་ཡོང་ན་མི་འདི་ནི་མི་མི་སྡེ་ལས་རྩད་ནས་གཅོད་པར་དགོས་ཡང་ཨི་སི་ར་ཨེལ་གྱི་ཁྱིམ་དང་དེ་དག་གི་དྲུང་དུ་གནས་པའི་གི། ཕྱི་མི་གང་གིས་ཀྱང་གལ་ཏེ་ཁྲག་ཟ་ན་ངས་ཁྲག་ཟ་བའི་གི་མི་ལས་ཞལ་སྒྱུར་སྒྱུར་ཏེ། དེ་རང་གི་མི་ཚོགས་ལས་རྩད་ནས་གཅོད་པར་འགྱུར་གང་ལགས་ཟེར་ན་ཤ་ཡི་སྲོག་ནི་ཁྲག་ལ་ཡོད། ངས་འདི་ནི་ཁྱོད་ཅག་གི་སེམས་མིན་གྱི་དུས་ཁྱོད་པར་ཁྱོད་ལ་སྟེར་བའི་ཕྱིར། དེ་བས་ན་ངས་ཡི་ཡེལ་ཨི་སི་ར་ཨེལ་གྱི་བུ་རྣམས་ལ་འདི་སྐད་དུ། མི་མང་ལྷན་རྒྱས་རྣམ་པ་ཚོ་ཁྱོད་ཀྱི་ནང་མི་སུས་ཀྱང་ཁྲག་བ་ཁྲག་ཟ་བར་མི་རུང། ཡང་ཁྱོད་ཅག་གི་ནང་དུ་གནས་པའི་ཕྱི་མི་གང་གིས་ཁྲག་ཟ་བ་ཟ་བར་མི་རུང་ངོ་ཞེས་སྨྲས། ཨི་སི་ར་ཨེལ་གྱི་ཁྱིམ་གྱི་མི་དང་དེ་དག་གི་དྲུང་དུ་གནས་ཀྱི་མི་ཞིག་གང་གིས་ཀྱང། ཁྱི་ར་ལ་རི།